ཨོ་ཨ་ནི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང་ཆབས་ཅིག་ཨ་ཨ་ནི་ད་དེ་རིང་འདི་ལ་ག་ལེར་ད་ངའི་བརྙན་ཐུང་བཟོ་ཡས་ཀྱི་བརྗོད་གཞི་གཙོ་བོ་དེ་ག་རེ་བྱས་ལབ་ན་ཨ་ནི་ཨ་ཨ་ད་ད་ལྟའི་ཆར་ལ་འཛམ་གླིང་ཁྱོན་ཡོངས་ཁོ་རང་གི་ཨ་ནི་དེ་འདྲའི་ཆབ་སྲིད་ཀྱི་འགྱུར་བ་ཡིན་ནའང་རེད་ཨ་ནི་དེ་འདྲའི་འཐབ་ཇུས་རང་བཞིན་གྱི་ད་འགྱུར་བ་མང་པོ་ཞིག་འཕྲད་ནས་ཨ་ནི་ད་ལྟའི་ཆར་ལ་ར་ཤི་ཡ་དང་ཨ་ནི་རྒྱ་ནག་ལབ་མཁན་དེ་ད

ཡང་སྙིང་ད་ལྟའི་ཆར་ལ་འཛམ་གླིང་གི་ཆབ་སྲིད་འཕོ་འགྱུར་དེ་ག་འདྲ་ཞིག་འགྲོ་གི་ཡོད་རེད། ཨ་ནི་དེ་གི་ཁྲོད་ནས་ཨ་ནི་ར་ཤི་ཡ་དང་ཨ་ནི་རྒྱ་ནག་ལབ་མཁན་དེ་ག་རེ་བྱས་ནས་དཔུང་སྒྲིག་གི་ཡོད་རེད། ཨ་ནི་ཁོ་གཉིས་སྤྱིར་བཏང་ལོ་རྒྱུས་སྒང་ནས་ཡིན་ནའང་རེད་ཨ་ནི་ད་ལྟའི་ཡང་ཆབ་སྲིད་འགྱུར་བ་མང་པོ་བྱས་ནས་ཁོ་གཉིས་ལ་མ་འགྲིག་པའི་ཆ་མང་པོ་ཞིག་ཡོད་རེད། ད་ཡིན་ནའང་ད་ལྟའི་ཆར་ལ་ཁོ་གཉིས་དེ་འདྲ་གི་མ་འགྲིག་པའི་ཆ་དང་ཨ་ནི་དེ་འདྲ་གི་དཀའ་ངལ་ཡོད་པ་ཡིན་ན་ཁོ་གཉིས་ག་རེ་བྱས་ནས་མཉམ་དུ་དཔུང་སྒྲིག་གི་ཡོད་རེད། ཨ་ནི་དེ་དེ་གི་རྒྱུ་མཚན་དང་ཨ་ནི་དེ་གི་གནད་འགག་དེ་ག་བ་ཡོད་རེད་ལབ་མཁན་ད་ལྟ་དེ་རིང་ང་ཚོ་གི་བརྙན་ཐུང་གི་བརྗོད་གཞི་གཙོ་བོ་དེ་ཆགས་ཀྱི་ཡོད་རེད།

ད་ལྟའི་ཆར་དེ་འདྲའི་འཛམ་གླིང་གི་ཆབ་སྲིད་ཀྱི་འཕོ་འགྱུར་ཡིན་ནའང་རེད་ཨ་ནི་དེ་འདྲའི་འཐབ་ཇུས་རང་བཞིན་གྱི་འགྱུར་བ་མང་པོ་ཞིག་འཕྲད་ནས་ཨ་ནི་ར་ཤི་ཡ་དང་རྒྱ་ནག་ལབ་མཁན་དེ་སྔར་དང་མ་འདྲ་བའི་དེ་འདྲའི་ཉེ་བོ་ཞེ་པོ་ཅིག་ད་ལྟའི་ཆར་ལ་ཆགས་འགྲོ་གི་ཡོད་རེད། ད་དང་པོ་དེ་ལ་ཁོ་གཉིས་ག་འདྲ་ཉེ་བོ་ཆགས་ཡོད་ལབ་མཁན་དེ་མགོ་མ་ཚོད་སྔོན་ལ་ཨ་ནི་འཛམ་གླིང་ཁྱོན་ཡོངས་ཀྱི་ཆབ་སྲིད་འཕོ་འགྱུར་དེ་ག་འདྲ་ཞིག་འགྲོ་ཡོད་རེད་ལབ་མཁན་དེ་མགོ་ཚོད་དགོས་རེད། ད་སྤྱིར་བཏང་འཛམ་གླིང་ཁྱོན་ཡོངས་ཀྱི་ཆབ་སྲིད་འཕོ་འགྱུར་ལབ་ན་ཚང་མ་ལྟ་ཡས་འདུག་སྟེ་གལ་ཡས་མ་རེད་ང་ཚོས་ལྟ་ཡང་དེ་འདྲས་ཀྱི་གལ་བ་ཡང་གལ་ཡས་མ་རེད་ལྟ་གི། ད་ང་ཚོ་གལ་ཆེ་ཤོས་ད་ལྟའི་ཆར་ལ་ཆབ་སྲིད་ཀྱི་དེ་འདྲས་ཀྱི་གནད་འགག་ཆེ་ཤོས་དེ་ག་བ་འགྲོ་འདུག་སྡིངས་ཆ་ཆེ་ཤོས་དེ་ག་བ་ཡོད་རེད་ད་དེ་ལྟ་ཐུབ་དགོས་ཀྱི་ཡོད་རེད། དེ་ཧ་གོ་བ་ཡིན་ན་གཅིག་ག་རེ་ལབ་དགོས་ཟེར་ན། དུས་རབས་ཉི་ཤུ་རྩ་གཅིག་གི་ཆབ་སྲིད་ཀྱི་འཕོ་འགྱུར་ཤུགས་ཆེ་ཤོས་དེ་ག་བ་འདུག་ལབ་མཁན་དེ་ང་ཚོ་མགོ་ཚོད་ཀྱི་རེད།

ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་དང་ཨ་ནི་རྒྱ་གར་རྒྱ་མཚོ་ནང་རྩེ་གི། ཨ་ནི་དེ་ལས་ད་ག་ལེར་ད་ཤུགས་ཏིག་ཙམ་ཆུང་བ་དེ་ག་བ་རེད་ཟེར་ན་ཨ་ནི་དེ་ད་དེ་ལ་ཡོད་རེད་ད། ཤར་ཡུ་རོབ་དང་ཨ་ནི་ར་ཤི་ཡའི་ད་ས་མཚམས་ནང་ད་ལྟའི་ཆར་ལ་ཆབ་སྲིད་དེ་རྩེ་བསྡད་ཀྱི། ད་དེ་ག་རེ་བྱས་ཡིན་ལབ་ན་ཨ་ནི་ད་ལྟའི་ཆར་ལ་འཛམ་གླིང་ནང་ལ་སྟོབས་ཆེན་རྒྱལ་ཁབ་མང་པོ་ཡོད་པའི་ནང་ནས་ད་ཆབ་སྲིད་རྩེ་མཁན་ཤུགས་ཆེ་ཤོས་སུ་ཆགས་རེད་ཟེར་ན་ཨ་རི་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཞིག་ཨ་ནི་ར་ཤི་ཡ་རྒྱ་ནག་རྒྱ་གར་དེ་ཚོ་ཆགས་འགྲོ་གི་ད་ལྟའི་ཆར་ལ། ད་ཆབ་སྲིད་འཕོ་འགྱུར་རྩེ་ས་དེ་འདྲ་རང་དེའི་ནང་ལ་རྩེ་མཁན། དབྱིན་ཇིའི་སྐད་ནང་མར་ཟེར་ན player དེ་ཚོ་ད་ང་ཚོ་གི་རྩེད་མོ་རྩེ་མཁན་ཤུགས་ཆེ་ཤོས་ཁོ་ཚོ་ཆགས་འགྲོ་གི་ཡར། ད་དམིགས་བསལ་གི་ད་ལྟ་བར་དུ་འཛམ་གླིང་ནང་ལ་སྟོབས་ཆེན་རྒྱལ་ཁབ་ཤུགས་ཆེ་ཤོས་ཨ་ནི་ག་རེ་དམག་གི་སྒང་ནས་དཔལ་འབྱོར་སྒང་ནས་གང་ལྟར་སྟོབས་ཆེ་ཤོས་དེ་ཨ་རི་ཆགས་འགྲོ་གི་ཡར་ད་ལྟ་བར་དུ། ད་ད་ལྟའི་ཆ་ལ་འགྱུར་བ་ག་རེ་རེད་ཟེར་ན་ཨ་ནི་ཨ་རི་ལ་དེ་འདྲ་གི་འཇིགས་སྣང་སྤྲོད་མཁན་དང་ཨ་རི་ལ་གནོན་ཤུགས་སྤྲོད་མཁན་དེ་ཨ་ནི་རྒྱ་ནག་ཆགས་བསྡད་ཀྱི་ཡོད་རེད་ད་ལྟའི་ཆ་ལ་ག་ལ་གང་འཚམ་དཔལ་འབྱོར་དང་དམག་གཉིས་ཆའི་སྒང་ནས་ཨ་རི་ཕར་ཕྱོགས་དེ་ལ་ར་ཤི་ཡ་ལབ་མཁན་དེ་དཔལ་འབྱོར་སྒང་ནས་ཞེ་པོ་མེད་བ་ན་དམག་གི་སྒང་ནས་ག་ལ་གང་འཚམ་དཔེ་ཤུགས་ཆེ་བོ་ཆགས་ཀྱི་རེད་གང་ལྟར་ག་རེ་ལབ་ན་ར་ཤི་ཡ་ལབ་མཁན་དེ་འཛམ་གླིང་དམག་དམག་ཆེན་གཉིས་པ་རེད་ཨ་ནི་དམག་ཆེན་གཉིས་པའི་རྗེས་ལ་གྲང་དམག་སྐབས་སུ་ད་ལྟ་ཨུ་རུ་སུ་གི་མཚོན་ཆ་ཚང་མ་ར་ཤི་ཡ་ལ་ཡོད་རེད་པ་དམིགས་བསལ་གྱི་རྡུལ་ཕྲན་མཚོན་ཆ་ཚང་མ་ར་ཤི་ཡའི་ལག་པར་ཡོད་རེད། དེ་འདྲ་སོང་ཙང་ཨ་ནི་དམག་གི་སྒང་ནས་གང་ལྟར་ཨ་རི་རེད་ཨ་ནི་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་ཡུ་རོབ་རྒྱལ་ཁབ་མང་པོ་ཞིག་ལ་ར་ཤི་ཡ་དེ་དཀའ་ངལ་འཕྲད་ཀྱི་ཡོད་རེད། ཨ་ནི་ད་ང་ཚོ་ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་ནང་སུའི་དཀའ་ངལ་འཕྲད་སོང་ཨ་ནི་རྒྱ་ནག་གི་ཨ་རི་གི་དེ་འདྲའི་ད་ཚོང་དམག་ཡིན་ནའང་རེད་ཨ་ནི་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་མང་པོ་ཞིག་ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་ནང་ཡོད་རེད།

ད་ལྟའི་ཆར་དེ་འདྲ་ཞིག་ཡོང་བསྡད་ཀྱི་ཡོད་རེད་པ། ད་དེ་འདྲ་གི་ད་འགྱུར་བ་དང་དེ་འདྲ་གི་གནས་སྟངས་ཅིག་ལ་བརྟེན་བྱས་ཨ་ནི་ད་ལྟའི་ཆར་ལ་ར་ཤི་ཡ་དང་རྒྱ་ནག་ཡང་རྩ་བ་ཉིད་ནས་ཁ་ལ་ཉན་རོགས་བྱེད་ཀྱི་ཡོད་མ་རེད། ཨ་ནི་དམིགས་བསལ་གྱི་ད་ལྟའི་ཆར་ལ་རྒྱ་ནག་དེ་དཔེ་ཞེད་སྣང་ཚ་པོ་ཆགས་ཀྱི་རེད་ད། རྒྱ་ནག་གི་འགོ་ཁྲིད་ཀྱི་བསམ་བློ་བཏང་སྟངས་དེ་སྔར་དང་འདྲ་པོ་ཡོད་མ་རེད། ད་ལྟའི་ཆར་ལ་རྒྱ་ནག་དེ་དཔལ་འབྱོར་དང་དམག་གི་གར་སྟེགས་སུ་སྟོབས་ཆེན་རྒྱལ་ཁབ་ཅིག་ག་ལ་གང་འཚམ་ཅིག་ཆགས་ཀྱི་ཡོད་སོང་ཙང་ཨ་ནི་ཁོང་ཚོས་དཔེ་འདི་ལྟ་བ་མཐོ་པོ་ཞེ་པོ་ཡོད་རེད་ད། ང་ཚོ་ཡང་སྟོབས་ཆེན་རྒྱལ་ཁབ་ཅིག་ཡིན་ཟེར་དཔེ་འདི་ང་ཚོས་ལབ་ན་དེ་འདྲའི་དཔེ་འདི།

ཨ་ནི་བྱས་འདི་ཡུ་རོབ་ནང་ལ་ཡོད་རྒྱུ་གི་ཡུ་རོབ་དང་ར་ཤི་ཡའི་ས་མཚམས་ལ་ཡོད་རྒྱུ་ཡུཀ་རེན་ཨ་ནི་ཨབ་གྷ་ནི་སི་ཐན་ཨ་ནི་ང་ཚོ་བོད་པ་དེ་འདྲའི་རྒྱལ་ཁབ་མང་པོ་ཞིག་ག་དུས་ཡིན་ན་མྱང་བསྡད་མཁན་ད་ཆགས་ཀྱི་ཡོད། མྱང་ས་དེ་ག་པར་ཟེར་ན་ཨ་ནི་སྟོབས་ཆེན་རྒྱལ་ཁབ་ཀྱི་དཀྱིལ་མ་ལ་དེ་འདྲ་གི་མྱང་གི་ཡོད། འོ་དེ་གཅིག་པ་གཅིག་རྐྱང་གི་ད་ལྟའི་ཆ་ལ་དཀའ་ངལ་དེ་ག་པར་འཕྲད་རེད་ཟེར་ན་ཨ་ནི་ཐའེ་ཝན་དང་ཡུཀ་རེན་གཉིས་ལ་དཀའ་ངལ་འཕྲད་བསྡད་ཀྱི་རེད་ད། ད་དང་པོ་བ་ལ་ཐའེ་ཝན་དེ་ཕར་བཞག་ཞོག་རོགས། ད་ད་ལྟའི་ཆ་ལ་ཡུཀ་རེན་ལ་དཀའ་ངལ་ག་རེ་འཕྲད་རེད་ཟེར་ན་ཨ་ནི། ར་ཤི་ཡའི་ངོས་ནས་དམག་མི་ཁྲི་ཕྲག་མང་པོ་ཞིག་ད་ལྟ་ཡུཀ་རེན་གྱི་ས་མཚམས་དབོར་བཞག་ཡོད་རེད་ད། ས་མཚམས་ད་ག་རང་དབོར་བཞག་ཡོད་རེད་ད། ད་དེ་ག་རེ་བྱས་ནས་དབོར་རེད་ད། ད་ད་ལྟའི་ཆ་ལ་ང་ཚོ་གི་གསར་འགྱུར་ཕྱེད་ཀ་ཚང་མ་ད་ལྟ་དེ་ཐོན་བསྡད་ཀྱི་རེད་ད། ཡུཀ་རེན་ནང་ལ་དེ་འདྲ་ར་ཤི་ཡའི་དམག་མི་དཔེ་དེ་འབུམ་ཕྲག་མང་པོ་ཞིག་དབོར་བཞག་རེད་ཨ་ནི་མཚོན་ཆ་ང་ཚོ Tank ལབ་མཁན་ཅིག་ཡོད་པ་ཐན་ཁེ་དེ་ཧང་སང་མང་པོ་ཞིག་ད་ས་མཚམས་དབོར་བཞག་ཡོད་རེད་ད། ད་དེ་དམིགས་ཡུལ་ག་རེའི་ཆེད་དུ་དབོར་རེད་ལབ་རེད་ད།

དེ་འདྲའི་ག་ལ་རེད་ད་ང་ཚོ་ཡུཀ་རེན་གྱི་ས་མཚམས་ད་ག་རང་ལ་ར་ཤི་ཡའི་དམག་དཔུང་ཁྲི་ཕྲག་མང་པོ་དབོར་བཞག་ཡོད་རེད། ཨ་ནི་དབོར་བ་མ་ཟད་ཨ་ནི་དཔེ་དེ་དེ་འདྲའི་ཉི་མ་ཉི་མར་སྦྱོང་བརྡར་མང་པོ་ཞིག་བྱེད་ཀྱི་ཡོད་ད་དེ་ཐོག་ཏུ་དམིགས་ཡུལ་ཞིག་བརྟེན་ཏེ་འདི་དབོར་ར་རོགས་བཞག་མ་དེ་ལ་ཡོང་དགོས་རྒྱུ་མཚན་ཡང་ཡོད་མ་རེད། དེ་འདྲ་སོང་ཙང་ཨ་ནི་ད་ལྟའི་ཆ་ལ་ད་ག་ལ་རེད་ད། ཡུ་རོབ་ནང་ལ་དེ་འདྲའི་ཨ་རི་གིས་གཙོ་བྱས་མཐུན་ཕྱོགས་རྒྱལ་ཁབ་ནེ་ཊོ་ལབ་མཁན་ཅིག་ཡོད་པ་ང་ཚོ་ཚོགས་པ་ཞིག་དམག་གི་ཚོགས་པ་ཞིག་ཡུ་རོབ་རྒྱལ་ཁབ་མང་པོ་མཉམ་དུ་ཡོད་རྒྱུ་ཨ་ནི་ཨ་རི་ཁེ་ན་ཌ་མང་པོ་ཡོད་ཀྱི་རེད་པ་ཁོང་ཚོ་ཚོགས

དེ་ལ་ཨ་རིའི་སྲིད་འཛིན་བྷའི་ཏེན་གྱི་ངོས་ནས་དཔེ་དེ་འདྲ་སྲིད་འཛིན་ད་ལྟ་པུ་ཊིན་ལ་དཔེ་དེ་འདི་ག་ལ་ང་ཚོ་སྡིགས་ར་དཔེ་ཤུགས་ཆེ་བོ་སྤྲད་སྡིགས་ར་ལ་གང་ལྟར་སྐད་ཆ་ཞེད་སྣང་ཚ་པོ་ལབ་རེད་ག་རེ་ལབ་རེད་ཟེར་ན་ཨ་ནི་གལ་སྲིད་ཁྱེད་རང་གིས་ཉིས་སྟོང་བཅུ་བཞི་ལས་སེ་ཨ་ནི་ཡུཀ་རེན་ཟ་ཡག་གི་ཐབས་ཤེས་བྱེད་ག་བྱས་པ་ཡིན་ན་ཨ་ནི་ང་ཚོ་ཨ་རི་རེད་ཨ་ནི་ཡུ་རོབ་རྒྱལ་ཁབ་མང་པོ་ནས་དཔལ་འབྱོར་གྱི་ཉེས་པ་ཧང་སང་ཞེད་སྣང་ཚ་པོ་བཏང་གི་ལབ་རེད་ད་ད་དེ་ཉེས་པ་དེ་སྤྱིར་བཏང་ཨ་རི་གིས་རྟག་པར་བཏང་གི་རེད་པ་ང་ཚོ Economic Sanction ལབ་ཀྱི་རེད་པ་དཔལ་འབྱོར་གྱི་ཉེས་པ་དེ་རྒྱལ་ཁབ་ག་པར་ཡིན་ན་བཏང་གི་ཡོད་རེད་པ་ཡིན་ན་ད་ལེན་བཏང་ཡག་དེ་ད་ག་སེ་མ་རེད་ལབ་རེད་ད།

ཨ་རིའི་ངོས་ནས་ད་ཡུཀ་རེན་ལ་དེ་འདྲ་གི་རྒྱབ་སྐྱོར་ཤུགས་ཆེ་པོ་ཞིག་བྱེད་ཀྱི་ཡོད་རེད་ཟེར་ད་དམག་གི་སྒང་ནས་ཆ་བཞག་ན། དཔེར་ན་སྔོན་མ་ཉིས་སྟོང་བཅུ་བཞི་སྐབས་སུ་ཡུཀ་རེན་གི་ས་ཆ་ཁྲི་མེ་ཡ་ལབ་མཁན་དེ། ར་ཤི་ཡས་ཟ་བའི་སྐབས་སུ་དེ་སྐབས་སུ་ཨ་རིའི་སྲིད་འཛིན་ཨོ་བྷ་མ་ཆགས་ཀྱི་ཡོད། ཨ་ནི་ཨོ་བྷ་མ་ལ་རེ་བ་ཞེ་བོ་བརྒྱབ་ཀྱང་ད་ཡུཀ་རེན་གི་སྲིད་འཛིན་དེ་ཡིས་དམག་མི་གཏང་རོགས་བྱེད་རོགས་པ་ཁྱོན་ནས་བྱས་ཡོད་མ་རེད། དེ་འདྲ་སོང་ཙང་ཨ་ནི་ད་ལྟའི་ཆ་ལ་ཡུཀ་རེན་ལབ་མཁན་དེ་ཨ་ནི་ར་ཤི་ཡས་ཟ་བ་ཡིན་ན་ཨ་རིས་ཀྱི་དམག་མི་གཏང་གི་རེད།

ཨ་རི་རེད་ཨ་ནི་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་ཡུ་རོབ་མང་པོ་ཞིག་དཔལ་འབྱོར་གྱི་ཉེས་པ་བཏང་ཐུབ་ནི་ག་རེ་རེད་ཟེར་ན་ཨ་ནི་ཕ་ཕྱོགས་རྒྱལ་ཁབ་དེ་གི་ལས་ཀ་སྡུག་པོ་ཞིག་བྱས་ཚར་རྗེས་ལ་ཨ་རི་གཞི་ནས་དཔལ་འབྱོར་ཉེས་པ་བཏང་གི་འདུག་ལབ་དེ་བེད་སྤྱོད་གང་ཡང་མི་འདུག་ལབ་ད་དཔེར་ན་ཆ་བཞག་ན་ད་ལྟ་ར་ཤི་ཡའི་མ་ཁ་ས་ཡུཀ་རེན་གི་སྲིད་འཛིན་ད་ལྟ་བླ་དེ་མིར་ཛི་ལིན་སི་ཀི་ལབ་མཁན་ད་ཛི་ལིན་སི་ཀི་ལབ་མཁན་ཡོད་རེད་གང་ལྟར་ཁོ་ཡིས་ལབ། ད་ཁྱེད་ཚོའི་ངོས་ནས་ང་ཚོར་རོགས་པ་དངོས་གནས་བྱེད་ན་དཔལ་འབྱོར་ད་ལྟ་རང་གཏང་དགོས་ལབ་ད་ར་ཤི་ཡ་ལ་རྦད་དེ་ར་ཤི་ཡས་ང་ཚོར་དམག་མ་རྒྱབ་གོང་ལ་ཉེས་པ་དེ་གཏང་དགོས་ལབ་ཨ་ནི་གཞི་ནས་པུ་ཏིན་གྱིས་ཧ་གོ་ལབ་ད་ཁོ་ལ་ན་ཟུག་ཅིག་ཕོག་གི་ལབ་གཞུག་མ་ཉེས་པ་གཏང་གི་ལབ་མཁན་དེ་གང་ཡང་ཡོང་གི་མ་རེད་ལབ་ད་དེ་ཅིག་ཁོ་ཚོ་གི་ལྟ་སྟངས་ཅིག་ཆགས་ཡོད་བ་ད་ཅིག་ཐང་ཨ་རི་རེད་ཨ་ནི་ཡུ་རོབ་རྒྱལ་ཁབ་མང་པོ་ཞིག་མཉམ་རུབ་ཐོག་ནས་གང་ལྟར་ཡུཀ་རེན་ལ་དེ་འདྲ་རོགས་པ་བྱེད་ཡག་འཆར་གཞི་ཅིག་བཏིང་ནས་བཏིང་གི་ཡོད་རེད་བ་ད་ཡིན་ན་ཡང་ཁོ་རང་ཚོ་ནང་ལ་མ་འཆམ་པའི་ད་རྙོག་དྲ་ཞེ་བོ་ཡོད་རེད།

ཚོགས party གཅིག་ག་རེ་ཟེར་ན་རྦད་དེ་འདྲའི་དཔལ་འབྱོར་སྒང་ལ་ཞེ་བོ་ཤུགས་རྒྱག་མཁན་ཆགས་ཀྱི་ཡོད། ཡང party party ཆབ་སྲིད་ཚོགས་པ་གཅིག་ག་རེ་ཟེར་ན་རྦད་དེ Green party ལབ་མཁན་དཔེར་ན་ག་རེ་ཟེར་ན་གནམ་གཤིས་སྒང་ལ་ཞེ་བོ་ཤུགས་རྒྱག་མཁན་ཆགས་ཀྱི་ཡོད། ཡང་གཅིག་དེ་འདྲ་འགྲོ་བ་མིའི་ཐོབ་ཐང་སྒང་ལ་ཤུགས་རྒྱག་མཁན་ཆགས་ཀྱི་ཡོད། འོ་དེ་འདྲས་ཀྱི་ཆབ་སྲིད་ཚོགས་པ་གསུམ་དེ་འདྲ་འཇར་མན་ནང་སླེབས་དེ། ད་ཁོ་ཚོ་གསུམ་ངོས་ནས་ཡང་དེ་འདྲའི་མཉམ་རུབ་ཐོག་ནས་ཡུཀ་རེན་ལ་རོགས་པ་བྱེད་འདོད་ཡོད་ན་ཡང་འོ་དེ་ཚོ་ཚང་མ་དཀའ་ངལ་ཞེ་བོ་དེ་འདྲས་ཆགས་ཀྱི་ཡོད།

དཀའ་ངལ་ཤུགས་ཆེ་ཤོས་ག་རེ་རེད་ཟེར་ན་ཨ་ནི་ཡུཀ་རེན་ལབ་མཁན་དེ་ཨ་ནི་ཨ་རི་གི་བཟོས་ཡག་གི་ནེ་ཏྲོ་ལབ་མཁན་དེ་ནི་དམག་གི་མཐུན་ཕྱོགས་རྒྱལ་ཁབ་ཞིག་རེད་བ་འོ་དེའི་ནང་ལ་འཛུལ་བའི་འཆར་གཞི་ཞེ་བོ་བྱེད་ཀྱི་ཡོད་རེད་བ། ཨ་ནི་དེའི་ནང་ལ་འཛུལ་བ་ཡིན་ན་ཨ་ནི་དེ་གི་དམག་གི་མཐུན་ཕྱོགས་དེ་ག་རེ་ཟེར་ན་ཨ་རི་གི་འོག་ལ་འགྲོ་ཡག་ཞིག་ཆགས་ཀྱི་རེད་ཨ་ནི་དེ་གང་ལྟར་ཨ་རི་དང་འབྲེལ་བ་ཤུགས་ཆེ་བོ་ཆགས་ཀྱི་རེད་བ། ཨ་ནི་དེ་འདྲ་གི་འོག་ལ་ག་རེ་ཟེར་ན་སྔོན་མ་ར་ཤི་ཡ་ཁོ་རང་འོག་ལ་ཡོད་རྒྱུ་དེ་འདྲ་ཡུཀ་རེན་ལབ་མཁན་དེ་ར་ཤི་ཡ་དང་ཉེ་བོ་ཡོད་རྒྱལ་ཁབ་ཆགས་ཀྱི་རེད་བ། ཨ་ནི་དམིགས་བསལ་ར་ཤི་ཁོ་རང་ར་ཤི་ཡ་ཁོ་རང་དང་ས་མཚམས་ཁེལ་འགྲོ་གི་རེད་ཡུཀ་རེན་དེ་ཨ་ནི་དེ་འདྲ་རྒྱལ་ཁབ་ཅིག་ནེ་ཏྲོ་ལ་འཛུལ་བ་ཡིན་ན་ཐད་ཀར་ད་ལྟ་དེ་གི་ར་ཤི་ཡ་ལ་དེ་གི་དམག་གི་སྒང་ནས་ཡིན་ན་དང་བདེ་འཇགས་སྒང་ནས་དཀའ་ངལ་ཞེ་བོ་ཅིག་སླེབས་བསྡད་ཀྱི་རེད། དཔེར་ན་ཆ་བཞག་ན་ར་ཤི་ཡ་དང་ཡུཀ་རེན་ཨ་ནི་ད་ལྟ East ཡུ་རོབ་མང་པོ་འགྲམ་དེ་ལ་མཚོ་ནག་པོ་ལབ་མཁན་ཞིག་རེད Black Sea ལབ་མཁན་ཞིག་རེད་དེ་ལ་ཨ་ནི་ཨ་རི་རེད་ཨ་ནི་ད་ལྟ་ནེ་ཏྲོ་གི་དེ་འདྲ་མཚོ་དམག་ཡིན་ན་རེད་ཨ་ནི་ད་ལྟ་གནམ་གྲུ་མང་པོ་ཞིག་ཉི་མ་ཉི་མ་འཕུར་འགྲོ་གི་རེད་དེ་ཐད་ཀར་ར་ཤི་ཡར་ཞེ་བོ་ཉེན་ཁ་རེད་འོ་དེ་འདྲ་སོང་ཙང་ཨ་ནི་དེ་ར་ཤི་ཡས་ག་དུས་ཡིན་ན་དེ་པུ་ཏིན་གི་ནས་དེ་ད་ལྟའི་ཆ་ལ་དེ་ལབ་ཀྱི་རེད།

དཔེར་ན་ཆ་བཞག་ན་ཉིས་སྟོང་ཉིས་སྟོང་ནས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་ད་ཁོ་རང་པུ་ཏིན་ཁོ་རང་དེར་ཚང་མ་དེ་འདྲ་སོང་ཙང་ཨ་ནི་དེ་འདྲས་ཀྱི་ཁོར་ཡུག་ནང་སྡོད་མཁན་མི་མང་གིས་ཨ་ནི་ཡུཀ་རེན་ནང་སྡོད་མཁན་མི་མང་ཚང་མ་དཔལ་འབྱོར་དང་དེ་ཚོ་ཡར་རྒྱས་འགྲོ་བ་མཐོང་ན་ར་ཤི་ཡ་མི་མང་ལང་ཡག་ཉེན་ཁ་ཡོད་རེད་བ་ཨ་ནི་པུ་ཏིན་ལ་ཉེན་ཞེ་བོ་ཆགས་ཀྱི་རེད་བ་འོ་དེ་འདྲས་ཀྱི་ཆབ་སྲིད་ཅིག་བཏིང་བྱས་གང་ལྟར་པུ་ཏིན་གི་ད་དེ་རྩ་བ་ཉིད་ནས་ཡུཀ་རེན་ལབ་མཁན་དེ་ཡུ་རོབ་དང་ནེ་ཏྲོ་ལ་རྩ་བ་ཉིད་འཛུལ་བཅུག་གི་ཡོད་མ་རེད་ད་དེ་འཛུལ་ཡས་ཀྱི་ཐབས་ཤེས་ད་ལྟའི་ཆ་ལ་བྱེད་ཀྱི་ཡོད་རེད་བ་ཡུཀ་རེན་ལབ་མཁན་དེ་ཕ་ར་ཤི་ཡས་དང་དེ་ཁ་ས་དེ་གི་ཡུ་རོབ་དང་ད་ལྟ་དེ་གི

ད་ལྟའི་ཆར་ལ་ཡུཀ་རེན་ལ་དེ་འདྲའི་གི་ག་ལ་ས་དེ་གི་ར་ཤི་ཡའི་སྲིད་འཛིན་ངོས་ནས་ད་པུ་ཏིན་ངོས་ནས་དམག་མི་དེ་འདྲ་ཨོ་རི་སྐབས་སུ་ཨ་ནི་པུ་ཏིན་ལ་ཐད་ཀར་ཕ་ནས་ཡུ་རོབ་རེད་ཨ་ནི་དེ་འདྲའི་ཨ་རི་གི་དང་དེ་འདྲའི་ནེ་ཏྲོ་གི་ཀ་དེ་གནོན་ཤུགས་ཞེ་པོ་སྤྲད་ཀྱི་རེད་བ་དེ་འདྲ་སོང་ཙང་ཨ་ནི་པུ་ཏིན་གི་ད་ད་ངོ་མཐོ་བ་རང་ཨར་ཕ་ཇི་ཏིན་ད་ད་ལོ་གི་སྤྱི་ཟླ་བཅུ་གཉིས་གི་ཏཱ་རི་བཅོ་ལྔ་དེ་ཚོ་ལ་ཨ་ནི་པུ་ཏིན་དང་ཞི་ཅིན་ཕིན་གཉིས་ཐུག་བྱས་སྐད་ཆ་བཤད་རེ་ཁོ་གཉིས། ད་ང་ཚོ་ག་ལོར་དེ་བྱས་རྗེས་ང་ཚོ་གི་བརྙན་ཐུང་བརྒྱུད་བྱས་སྐད་ཆ་བཤད། ཨ་ནི་ཁོ་གཉིས་གྲོས་མོལ་མང་པོ་ཞིག་བྱས། ཨ་ནི་གྲོས་མོལ་ནང་ནས་གལ་ཆེ་ཤོས་དེ་ཨ་ནི་དམག་གི་སྒང་ནས་ཁོ་གཉིས་ད་མཉམ་རུབ་བྱེད་དགོས་འདུག་ལབ་རེད་ང་གཉིས་ད་དོག་དོག་དཔུང་སྒྲིལ་དགོས་འདུག་ལབ་རེད་ད། དེའི་དྲི་བ་དེ་ན་ནིང་རེད་བ་ཉིས་སྟོང་ཉི་ཤུ་དེ་ཚོ་སྐབས་སུ་པུ་ཏིན་ལ་དྲི་བ་བཏང། ར་ཤི་ཡའི་དང་རྒྱ་ནག་ལ་གཉིས་དེ་དམག་གི་སྒང་ནས་དཔུང་སྒྲིལ་གྱི་རེད་ལབ། དེའི་སྒང་ལ་པུ་ཏིན་ག་རེ་ལབ་རེད་ཟེར་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད་ང་ཚོ་ར་ཤི་ཡའི་དང་རྒྱ་ནག་གི་སྒང་ལ་དཔུང་སྒྲིལ་གྱི་ཡོད་མ་རེད་དེ་འདྲའི་ང་ཚོ་གི་འཆར་གཞི་ཡང་མེད་ལབ་རེད་ད་དེ་པུ་ཏིན་གྱིས་རེད་བ།

མཉམ་རུབ་ཡིན་ན་དེ་འདྲ་གི་རྣམ་འགྱུར་ཞིག་སྟོན་གྱི་ད་ལྟའི་ཆར་ལ། དཔེར་ན་བཞག་བཞག་ན་ཁ་སང་སྔོན་མ་སྤྱི་ཟླ་བཅུ་བ་ཡིན་དེ་ནང་ལོ་ར་ཤི་ཡའི་དང་རྒྱ་ནག་གི་དེ་འདྲ་གི་ད་དམག་མཉམ་དུ་འཛོམས་བྱས་ཁོང་ཚོ་གི་སྦྱོང་བརྡར་ཅིག་བྱས། ཨ་ནི་དེའི་སྦྱོང་བརྡར་ཤུགས་ཆེ་བོ་བྱས་དང་མ་བྱས་པ་དེ་འཇར་པན་གྱི་མཚོ་ནང་འཛུལ་ཡོང་བ་རེད་ཁོ་གཉིས་ཀྱི་དེ་འདྲའི་རྣམ་འགྱུར་དེ་འདྲ་བམ་ཁོ་གཉིས་དེ་ལྟ་ང་ཡི་དེ་འདྲ་དེའི་དཀའ་ངལ་ཅིག་འཕྲད་དེ། དེ་འདྲ་སོང་ཙང་ཨ་ནི་འཇར་པན་ཡང་ད་ལྟའི་ཆར་ལ་དེ་འདྲ་གི་གྲ་སྒྲིག་མང་པོ་ཅིག་བྱེད་དེ། ཨ་ནི་དེའི་མཉམ་དུ། ཡང་ཁོ་གཉིས་ཀྱིས་ག་པར་བཏང་རེད་ཟེར་ལྷོ་ཀོ་རི་ཡའི་དེ་འདྲ་གི་བར་སྣང་ནང་ལ་དེ་འདྲའི་གནམ་གྲུ་བྱེད་ན་སོགས་ཁོ་གཉིས་བཏང་ཡོད་རེད། དེ་བཏང་སྐབས་སུ་ལྷོ་ཀོ་རི་ཡས་ཁོ་རང་གི་ནས་ཚུར་དེ་འདྲའི་གནམ་གྲུ་བཏང་བྱས་ཁོ་ཚོ་ལ་ཕར་རྒོལ་ལན་སློག་པ་བཏང་ཡག་དེ་འདྲའི་གནས་སྟངས་བྱུང་ཡོད་རེད། ད་ཁོ་གཉིས་ཀྱིས་དེ་འདྲ་ག་རེ་བྱེད་ཀྱི་རེད་འཇར་པན་དང་ལྷོ་ཀོ་རི་ཡ། འཇར་པན་དང་ལྷོ་ཀོ་རི་ཡ་དེ་ཨེ་ཤི་ཡའི་ནང་ལ་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་ཡུ་རོབ་ཀྱི་མཐུན་ཕྱོགས་རྒྱལ་ཁབ་ཉེ་ཤོས་གཉིས་ཆགས་ཀྱི་ཡོད་རེད། དེ་འདྲ་སོང་ཙང་ཨ་ནི་རྒྱ་ནག་ལ་ཉེ་དེ་དང་ཨ་ནི་ར་ཤི་ཡ་དེ་ཁོ་གཉིས་ལ་དགའ་ཨ་རི་དང་དེ་ཚོ་ལ་དགའ་གི་མེད་ཙང་ཨ་ནི་ཐད་ཀར་གང་ལྟར་དེའི་འཇིགས་སྣང་སྐུལ་བྱེད་དུ

ཨ་ནི་ནོར་ཐ་ཀོ་རི་ཡའི་རྡུལ་ཕྲན་མཚོན་ཆ་ཡིན་ན་རེད་ནོར་ཐ་ཀོ་རི་ལ་འདི་འདྲ་གི་དཔལ་འབྱོར་གྱི་ཉེས་པ་ཞེ་པོ་བཏང་ཡོད་རེད་དེ་གཅིག་ཨ་ནི་བེ་ནེ་ཟུ་ཝེ་ལ་ལབ་མཁན་གི་རྒྱལ་ཁབ་ཅིག་རེད་འདི་འདྲ་གི་ལྷོ་ཨ་མི་རི་ཀ་ནང་ལ་དེ་གཅིག་རེད་ལྷོ་ཨ་མི་རི་ཀ་ནང་རེད་བ་དེ་གཅིག་རེད་ཨ་ནི་དེ་མཉམ་དུ་འདི་ག་རེ་ཟ་དེ་འདི་སི་རི་ཡ་རེད་བ་དཀའ་ངལ་ཞེ་པོ་འཕྲད་རེད་བ་དེ་འདྲ་གི་ཆབ་སྲིད་ཀྱི་འགྱུར་བ་དང་ཨ་ནི་ཆེས་ཆབ་སྲིད་ནང་དཀའ་ངལ་མང་པོ་ཞིག་ལ་ཁོ་གཉིས་ག་དུས་ཡིན་ན་མཉམ་དུ་འཐིམ་གི་ཡོད་རེད་འཐིམ་གི་ལ་ག་ད་ཁོ་གཉིས་ག་དུས་ཡིན་ན་གཅིག་པ་རེད་ད་བསམ་ཚུལ་གཅིག་པ་ད་དེ་དེ་དེ་བྱེད་དགོས་རེད་དེ་བྱེད་དགོས་རེད་གང་ལྟར་ཁོ་གཉིས་རྟག་པ

དེའི་ནང་ལ་འགྲོ་བ་མིའི་ཐོབ་ཐང་ཚང་མ་ཡོད་རེད་ཨ་ནི་ང་ཚོ་ག་རེ་བྱེད་བྱེད་རེད་བ་ཡོད་རེད་བ་ད་རྒྱལ་ཁབ་ཚོ་ནང་ལ་ད་དེ་འདྲ་གི་རྒྱལ་ཁབ་གི་ཁ་ལོ་ད་ཆབ་སྲིད་གི་འགྲོ་སྟངས་ཡིན་ན་དེ་འདྲ་ཞིག་ད་ལྟའི་ཆར་ལ་འཛམ་གླིང་ཁྱོན་ཡོངས་ལ་ཁྱབ་འགྲོ་གི་ཡོད་རེད་བ་ཁོ་མི་ཚང་མ་ཁོ་རང་དབང་དང་ཨ་ནི་མི་ཚང་མ་དེ་དེ་ལ་དགའ་གི་རེད་བ་སོ་སོ་ག་རེ་བྱེད་བདེ་བ་ཡོད་རྒྱུ་དེ་ལ་དགའ་གི་རེད་བ་མི་ཚང་མ་ཨ་ནི་གཞུང་དེ་དམངས་གཙོ་དགའ་གི་རེད་བ་དེ་མི་ཚང་མ་དགའ་གི་ཡོད་རེད་བ་དེ་ཁོ་རང་བཞིན་གྱིས་རྒྱལ་ཁབ་མང་པོ་ཞིག་ལ་ཁྱབ་འགྲོ་སྐབས་སུ་ཨ་ནི་ཐད་ཀར་རྒྱ་ནག་དང་ར་ཤི་ཡ་ལ་ཞེ་པོ་ཕོག་གི་ཡོད་རེད་ག་རེ་ཟེར་ན་རྒྱ་ནག་མ་ཉེས་ཏེ་ཁོ་ཆབ་སྲིད་ཚོགས་པ་གཅིག་གིས་ཟིན་བསྡད་གི་ཡོད་རོགས།

ཁྲིམས་ག་རེ་རེད་ཟེར་ན་ཨ་ནི་ཤིང་ཅང་ནས་དེ་འཇུག་གི་དེ་འདྲའི་ཡང་ཚོགས་ཀྱི་ཚོང་གི་ད་ཅ་ལག་ལྷག་པར་ཀོ་ཀྲན་ག་རེ་ན་རྩ་བ་ཉིད་ནས་ཉོ་ཡག་མེད་ད་ཉོ་གི་མ་རེད་རྩ་བ་ཉིད་ནས་དོག་དོག་དེ་ནང་ནས་ཀམ་པ་ནི་ཉི་ཤུ་ཟེར་བ་ཅིག་ད་ཨ་རི་གིས་རྩ་བ་ཉིད་ནས་ཁས་ལེན་གི་མ་རེད་དེ་ནས་ཅ་ལག་ལེན་གྱི་ཁོ་རང་མེད་ལ་ག་རེ་ཟེར་ན་དེ་ནང་ནས་ད་ཀོ་ཀྲན་ཤུགས་ཆེ་ཤོས་ཤིང་ཅང་ནས་ཐོན་གྱི་ཡོད་རེད། ད་ག་རེ་རེད་ཟེར་ན་ད་ལྟའི་ཆར་ལ། འགྲོ་བ་མིའི་ཐོབ་ཐང་ཚོགས་པ་དེ་ཚོས་བརྟག་དཔྱད་བྱས་ཀྱང་ནི་ཤིང་ཅང་ནང་ལ་དེ་འདྲ་གི forced labour ལབ་པ་རེད་བ། ནས་ལ་ཤིང་ཅང་གི་མི་མང་པོ་ཞིག་བས་ཏེ་རྒྱ་ནག་གིས་བཙན་སྐུལ་ཐོག་འདིར་ལས་ཀ་བྱེད་འཇུག་བྱས། འོ་དེ་འདྲ་གི་དཀའ་ངལ་ཤུགས་ཆེ་བ། འགྲོ་བ་མིའི་ཐོབ་ཐང་དང་འགལ་བའི་ལས་ཀ་མང་པོ་བྱས་འདུག་འོ་དེ་འདྲ་སོང་ཙང་ནི་ཨ་རིའི་ངོས་ནས་ད་ལྟའི་ཆར་ལ་དེ་འདྲ་གི་ད་གང་ལྟར། རྒྱ་ནག་དེ་དག་ཤིང་ཅང་ཕྱོགས་ནས་དེ་འདྲ་གི་དེ་འདྲའི་ཚོང་རྒྱག་མཁན་ཀམ་པ་ནི་ཡི་ནང་ནས་དེ་འདྲ་ཅ་ལག་རྩ་བ་ནས་ལེན་མིན་པའི་དེ་འདྲའི་ཁྲིམས་ཅིག་ད། དེ་རིང་རང་ཟེར། བ། འོ་དེ་འདྲ་སོང་ཙང་ཨ་ནི་དེ་ཚོ་ལ་རྒྱ་ནག་རྩ་བ་ཉིད་ནས་དགའ་ཡི་ཡོད་མ་རེད་ཨ་ནི་དེ་འདྲའི་གི་ཆབ་སྲིད་ཀྱི་ད་འགྱུར་བ་དེ་མང་པོ་ཕྱིན་ནས་ཨ་ནི་ད་ལྟའི་ཆར་ལ་ར་ཤི་ཡ་དང་ཨ་ནི་རྒྱ་ནག་གཉིས་དེ་ད་ཉེ་པོ་དང་ཨ་ནི་ཁོ་གཉིས་དཔུང་སྒྲིག་བྱས་ཨ་ནི་ཨ་རི་ཡིས་འགོ་ཁྲིད་པའི་ཧན་ད་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཞིག་ལ་གང་ལྟར་དཀའ་ངལ་འདྲ་ཤུགས་ཆེན་པོ་བྱེད་ཡོད་རེད་ཨ་ནི་ཆབ་སྲིད་གང་ནས་ཞུས་པ་ཡིན་ན་ཨ་ནི་དམངས་གཙོ་རྒྱལ་ཁབ་ཡིན་ན་རེད་ཨ་ནི་དེ་འདྲའི་གི་འགྲོ་བ་མིའི་ཐོབ་ཐང་ཡོད་རྒྱུ་རྒྱལ་ཁབ་མང་པོ་ཞིག་ལ་ཨ་ནི་སྲིད་དབང་སྒེར་གཅོད་རིང་ལུགས་ངོས་ནས་ད་ལྟའི་ཆར་ལ་ད་སྡིག་ར་སྐུལ་ཡ་དང་ཨ་ནི་ཕ་ཁ་ལོར་ད་དེ་འདྲའི་གི